དང་པོ། སྒྲུང་གཏམ་མཐོང་བ་འཛུམ་ཤོར་གཅིག། གྲུ་གུ་རྡོག་རྡོག་མགོ་སྐོར་དུ་ཚུད་པ། ཨ་ཁུ་སྟོན་པ་སྐྱེས་ཡུལ་སྟོད་ལུང་ནས་ཡིན་ཟེར་སྲོལ་ཡོད། སྔོན་མ་ཨ་ཁུ་སྟོན་པའི་གྲོང་པ་གྲུ་གུ་རྡོག་རྡོག་ཟེར་བའི་མི་ཞིག་ཡོད། ཉིན་ཞིག་ཨ་ཁུ་སྟོན་པ་འབྲུ་རིགས་རྫོགས་ཏེ་ཨ་ཁུས་བོང་བུ་ཁ་ཤས་གཡར་ནས་དེ་རྣམས་ལ་རིལ་མ་རྒྱབ་ཁ་ཤས་བཀལ་ཏེ་ཞོགས་པ་སྔ་བོ་ནས་ནང་ལ་ལོག་འགྲོ་དུས་གྲུ་གུ་རྡོག་རྡོག་དང་འཕྲད། གྲུ་གུ་རྡོག་རྡོག་གིས་ཞོགས་པ་སྔ་པོ་དེ་འདྲ་ཨ་ཁུ་ག་པར་ཕྱིན་པ་ཡིན་ཞེས་དྲིས། ཨ་ཁུས་དེ་རིང་ཕུ་ཡི་བྲག་ཕུག་ནས་དངོས་གྲུབ་གནང་གི་འདུག་བྱས་ཙང་ངས་དངོས་གྲུབ་ལེན་པར་ཕྱིན་པ་ཡིན་ཟེར་བས། གྲུ་གུ་རྡོག་རྡོག་གིས་བསམ་པར་ང་རང་ཡང་དངོས་གྲུབ་ཞུ་བར་འགྲོ་དགོས་སྙམ་སྟེ། ཨ་ཁུར་ག་འདྲས་སུ་འགྲོ་དགོས་མིན་སྐད་ཆ་དྲིས། ཨ་ཁུ་སྟོན་པས་ཡར་འགྲོ་དུས། བྱེ་རི་ནས་འགྲོ་དགོས་པ་དང། མར་ཡོང་དུས་སྤང་རི་ནས་ཡོང་དགོས། བྲག་ཕུག་གི་འགྲམ་དུ་སླེབས་རྗེས། བྲག་ཕུག་ནང་ལག་པ་བརྐྱངས་ནས་དངོས་གྲུབ་གནང་རོགས་ཟེར་དགོས་ཞེས་བཤད། ཉིན་གཉིས་པའི་ཞོགས་པ་སྔ་པོ་ནས་ཨ་ཁུ་སྟོན་པ་སྤང་རི་འཛེགས་ནས་བྲག་ཕུག་ནང་འཛུལ་ནས་བསྡད། གྲུ་གུ་རྡོག་རྡོག་ཡར་འགྲོ་དུས། བྱེ་རི་ནས་ཕྱིན་ཙང་རྗེས་ལ་ལུས། བྲག་ཕུག་གི་འགྲམ་དུ་སླེབས་སྐབས་བྲག་ཕུག་ནང་ལག་པ་བརྐྱངས་ནས་དངོས་གྲུབ་གནང་རོགས་ཟེར། ཨ་ཁུ་སྟོན་པས་གྲུ་གུ་རྡོག་རྡོག་གི་ལག་པ་དམ་པོར་ཟིན་ནས་མ་གློད་ཙང། གྲུ་གུ་རྡོག་རྡོག་གིས་དངོས་གྲུབ་གནང་རོགས་ཞེས་ཐེངས་གསུམ་བོས་ཀྱང་ལག་པ་མ་གློད། གྲུ་གུ་རྡོག་རྡོག་འུ་ཐུག་ནས་དངོས་གྲུབ་མ་བྱུང་ཡང་མཛུབ་མགོ་གློད་རོགས་གནང་ཟེར་སྐབས་ཨ་ཁུ་སྟོན་པས་ཁྱོད་ཀྱིས་གྲོང་པར་འབྲུ་དོ་པོ་གཅིག་སྤྲད་ན་མཛུབ་མགོ་གློད་པས་ཆོག་ཟེར།